གཞོན་སྐྱེས་དང་ཤེས་ཡོན། གཞོན་སྐྱེས་དང་ཤེས་ཡོན། འདི་ག་ཨ་མི་རི་ཀའི་རླུང་འཕྲིན་ཁང་བྷི་ཨོ་ཨེ་ཡི་གཞོན་སྐྱེས་དང་ཤེས་ཡོན་ཅེས་པའི་ལེ་ཚན་འདི་ནི་རང་རིགས་བློ་གསར་གཞོན་སྐྱེས་རྣམས་ཀྱི་ཆེད་དུ་གཙོ་བོ་གཞོན་སྐྱེས་རྣམས་ཀྱི་ངོས་ནས་ཤེས་ཡོན་སློབ་གསོ་དང། ཆབ་སྲིད། མང་གཙོ། འགྲོ་བ་མིའི་ཐོབ་ཐང་དང་གཞོན་སྐྱེས་ཀྱི་མི་ཚེའི་ལོ་རྒྱུས་སོགས། སྤྱི་ཚོགས་ཀྱི་གནད་དོན་གང་ཅིའི་ཐད་བགྲོ་གླེང་དང་བརྗེ་ལེན་བྱེད་རྒྱུར་དམིགས་བསལ་བསྐྲུན་པའི་ལེ་ཚན་དེ་ཡིན་པས་རྣམ་པ་ཚོས་ལེ་ཚན་འདིའི་ནང་ཞལ་པར་བརྒྱུད་དེ་མཉམ་ཞུགས་གནང་རོགས་གནང་ཞུ་བ་དང་ཆབས་ཅིག་ཏུ།
ང་ཚོའི་གཟའ་འཁོར་འདིའི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་དེ་ད་ལྟ་པད་མ་བདེ་ཆེན་ལགས་ཀྱིས་འགོ་འཛུགས་ཞུ་གི་རེད།
གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ང་པད་མ་བདེ་ཆེན་ཡིན། ཁྱེད་རྣམ་པ་ཚོས་འདི་ག་ཨ་རིའི་རླུང་འཕྲིན་ཁང VOA ཡི་གཞོན་སྐྱེས་དང་ཤེས་ཡོན་ཅེས་གཞོན་སྐྱེས་རང་ལ་དམིགས་ནས་རྒྱང་སྲིང་ཞུ་བའི་ལེ་ཚན་འདི་གསན་རྒྱུར་སྒུག་བཞུགས་པ་དེར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཨན་དེ་རིང་ང་ཚོའི་གཞོན་སྐྱེས་དང་ཤེས་ཡོན་ལས་རིམ་གྱི་བརྗོད་གཞི་དེ་ཨ་མི་རི་ཀའི་ནང་ལ་སྐྱབས་བཅོལ་ཞུ་ཕྱོགས་དང་དེ་བཞིན་ཕྱི་མི་གཞིས་སྡོད་ཆེད་ཀྱི་ཁྲིམས་ལུགས་ལག་བསྟར་བྱེད་ཕྱོགས་སྐོར་ལ་ཡིན། དེ་རིང་གི་ལས་རིམ་འདིའི་སྐུ་མགྲོན་དེ་ཡང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་ཡ་ཁྲིམས་ལུགས་ལག་བསྟར་དང་ཁྲིམས་དོན་སློབ་སྟོན། ཀྱི་ནི་ཕྱག་ལས་གནང་མཁན་བོད་པའི་གཞོན་སྐྱེས་ཁྲིམས་རྩོད་པ་བསྟན་འཛིན་དབང་རྒྱལ་ལགས་ཡིན་བསྟན་འཛིན་དབང་རྒྱལ་ལགས་བཀྲ་ཤིས་བདེ་ལེགས། ལའོ་པད་མ་བདེ་ཆེན་ལགས་བཀྲ་ཤིས་བདེ་ལེགས།
འོ་བྱས་ན་ད་དབང་རྒྱལ་ལགས་ཁྱེད་རང་ཨ་ནི་གྲོང་ཁྱེར་ནིའུ་ཡོག་རེད་ད་ག་ནང་བཞིན Boston། དེ་ཚོའི་ནང་ལ་ཡ་ད་ཁྲིམས་རྩོད་པའི་ཨ་ནི་ཕྱག་ལས་གནང་ད་ལས་ཁུངས་བཅས་ཡོག་རེད་དེ་ང་རང་ཚོ་ལ་ཡ་བཅར་མཁན་དེ་ཚོ་མང་ཆེ་བོད་པ་རེད་པས་ཡང་མི་རིགས་གཞན་པ་དེ་འདྲས་ཡོག་རེད།
ལའོ་ད་དེའི་ཧི་མ་ལའི་རིགས་རྒྱུད་ཁོངས་ནས་ནི་དེ་ལ་གཙོ་བོ་ནིའུ་ཡོག་ནང་ལོགས་ལ་ཡོད་བ་དང་ཨ་རི་མངའ་སྡེ་ས་ཁོངས་གཞན་པ་ནས་ཡིན་པའི་བོད་རིགས་དང་བལ་ཡུལ་ནས་ཡིན་པ་དང་ཨ་ནི་འབྲུག་ཡུལ་ལ་སོགས་པ་དང་དེ་འདྲས་ཧི་མ་ལའི་རིགས་རྒྱུད་མི་མང་པོ་ཅིག་ནོ་ལེ་ས་ད་ག་ནང་བཞིན་ང་རང་ཚོའི་དབྱིན་ཇི་དང་བོད་སྐད་གཅིག་པོ་མ་རེད་སྐད་འདྲ་མི་འདྲ་མཁྱེན་གྱི་ཡོད་ཙང་དེ་ཚོ་ཐུབ་པའི་ཞབས་ཞུ་གི་ཡོག་རེད་པ།
ལའོ་ལང་ཡང་སྐབས་རེ་ལའོ་དེ་ཚོ་གཙོ་བོ་དེ་ཚོ་བྱས་ཧི་མ་ལའི་རི་རྒྱུད་འདི་གཙོ་བོ་བྱས་ཡིན་ནའི་ཡང་ཞོར་ལ་ཨ་ནི་ཡང་དེ་འདྲའི་གི་ལྷོ་ཨ་མེ་རི་ཁ་ཡིན་པ་ཡིན་ནའི་རེད་ཡང་སྐབས་རེ་ཡུ་རོབ་ཁོངས་ནས་ཡིན་པ་ཡིན་ནའི་རེད་ཡང་རྒྱ་གར་དང་བལ་ཡུལ་འདི་གོང་ཞུས་པ་ནང་བཞིན་དེ་འདྲའི་གི་ཚོང་བ་ནི་ཡང

ང་རང་ཚོའི་འགྲམ་བཅར་ཡོང་གི་ཡོག་རེད། ཡིན་དུས་གནད་དོན་ཞུ་བའི་སྐབས་ལ་ཡང་གཅིག་གིས་མགོ་མ་ཚོད་པའི་གནས་ཚུལ་རབས་དེ་འདྲའི་ག་རེ་ཡོང་གི་འདུག་གས་དང་པོ། ལའོ་ལའོ་འདི་དྲི་བ་དེ་དཔེ་ཡག་པོ་གསུངས་སོང་ལའོ་ད་ལྟ་འདི་གཙོ་བོ་གཅིག་དེ་ཨམ། ད་ལྟ་དབུ་མ་ཚོད་པ་གཅིག་དེ་འདི་རེད་པ་ད་ལྟ་འདི་ཁ་ཅིག་གིས་ད་ཡང། ཁྲིམས་རྩོད་པ་ཀྱི་ལས་འགན་འདི་ཆ་ཚང་ཞིག་མགོ་མ་ཚོད་པ་གི་ཐོག་ནས་ཨ་ནི་ཡང་ངེས་ཀྱི་བོད་པ་གནས་ཚུལ་ཞོག་ཡང་ན་གནས་ཚུལ་ཡང་གཞན་གཅིག་གི་གོ་མ་ཡོང་ཟེར་ན་སྤྱི་ཚོགས་ཆུང་ཆུང་ཡིན་དུས་གཅིག་ངས་ཚང་མ་ལ་དང་པོ་ག་རེ་ཞུ་དགོས་ཟེར་ན་ཁྲིམས་རྩོད་པའི་ལས་འགན་གཙོ་བོ་གལ་ཆེ་ཤོས་འདི་ག་རེ་ཟེར་ན་མི་སྒེར་རེ་རེ་ཀྱི་གནས་ཚུལ་འདི་གསང་བ་ཉར་ཡ་དེ་ཁྲིམས་རྩོད་པའི་ལས་འགན་ནང་ལོགས་ནས་ལས་འགན་འགན་ལྗིད་ཤོས་དང་གལ་ཆེ་ཤོས་དེ་ཆགས་ཀྱི་ཡོད་དུས་དེ་བློ་འཚབ་གནང་དགོས་ཡག་དེ་ཁྱོན་ནས་ཡོད་མ་རེད་ངས་ཞུ་གི་ཡོད་མི་ཚང་མ་ལ་ངས་ག་རེ་ཞུ་གི་ཡོད་ཞུས་བ་ཡིན་ན། ཁྱེད་རང་གི་གནས་ཚུལ་དེ་ཁྱེད་རང་སུ་ལ་གསུང་མ་གསུང་དེ་ཁྱེད་རང་ལ་རང་དབང་དང་ཐོབ་ཐང་དེ་ཡོད་རེད་ཁྱེད་རང་གིས་ང་ལ་གསུང་བ་ཡིན་ན་ང་ལ་མི་གཞན་པ་ལ་ཁྱེད་རང་གི་གནས་ཚུལ་བཤད་ཡག་གི་རང་དབང་དང་ཐོབ་ཐང་ཡོད་མ་རེད་ངས་དཔེ་གསལ་བོ་གཅིག་ཡོད་རེད་བ་དེ་གཅིག་བྱས་ཨ་ནི་གཉིས་བ་གཅིག་དེ་ཡང་སྐབས་རེ

དྲི་བ་འདྲ་བོ་ཡོད་དུས་ཁྲིམས་རྩོད་པ་རྩ་ལ་མ་ཕེབས་པ་བྱས་གཡས་གཡོན་གྱི་ད་གང་ལྟར་དཀྲོག་གཏམ་ཟེར་ནའི་རེད་གནས་ཚུལ་འདུག་ཞེས་བཤད་གོ་འདོད་ཡོད་འདི་ལ་ཨ་ནི་བདེན་པའི་གི་ངོ་བོ་ལ་བརྩིས་བྱས་ཨ་ནི་སྐྱོན་ཆེན་པོ་ཕོག་བསྡད་པ་མང་པོ་ཞིག་ཡོང་གི་འདུག་ཨ་ནི་སོ་ངས་ཀྱི་ག་དུས་ཡིན་ནའི་ག་རེ་ཞུ་གི་ཡོད་ཞུས་བ་ཡིན་ན་ཁྲིམས་རྩོད་པ་གཅིག་དོགས་པ་འདྲ་བོ་ཡོད་བ་ཡིན་ན་ཁྲིམས་ཀྱི་གནད་དོན་གནད་འགག་ཅིག་གང་ལ་ཡོད་བ་ཡིན་ན་ཡིན་གཅིག་མིན་གཅིག་ཁྲིམས་རྩོད་པ་གཅིག་ལ་སྐད་ཆ་དྲིས་དགོས་ཀྱི་ཡོད་རེད་ཡིན་གཅིག་མིན་གཅིག་ངའི་རྩ་ལ་ཡོང་དགོས་ཡ་འདི་ད་གང་ཡང་ཡོད་མ་རེད་ནས་ཁྲིམས་རྩོད་པ་གཅིག་ལ་རྩ་ལ་ཕེབས་ན་ཨ་ནི་གནས་ཚུལ་དོགས་པ་དྲི་བ་ཡོད་པ་དེ་སངས་འགྲོ་བ་རེད་འདི་མ་གཏོགས་ཡང་མ་མཁྱེན་མཁན་སྐབས་རེ་ཡོང་གི་འདུག་མ་མཁྱེན་མཁན་ཡ་ལས་ཧ་གོ་མཁན་གཅིག་ལ་སྐད་ཆ་དྲིས་ལ་ཡ་ལ་ཡོད་རོགས་གནང་རོགས་གནང་རོགས། རྣམ་པ་ཚོའི་ད་ཁྲིམས་ཀྱི་འགྲོ་སྟངས་ཆ་ཚང་མཁྱེན་ཙང་ཁོ་རང་ཚོ་ལམ་སྟོན་གནང་བ་ཡིན་ནའི་ཁྲིམས་ཀྱི་འགྲོ་སྟངས་ལབ་པ་དེ་འདྲ་རེད་མ་གཏོགས་གཅིག་ད་གོ་འདོད་ཡོད་པ་གཅིག་གསུང་ཡ་འདྲ་བོ་དེ་འདྲ་ཡོང་གི་མ་རེད་བ།
རེད་རེད་འདི་དངོས་ཡོད་གནས་ཚུལ་ད་ག་རང་རེད་ལ་ཨང་ང་ཉི་མ་ཉི་མ། ལས་ཁུངས་དང་པོ་ཚུར་འདི་ང་ཚོས་ཀྱི་ད་ཁྲིམས་ཀྱི་མི་གཅིག་གི་དཀའ་ངལ་ཅིག་གནད་འགག་ཅིག་གསུངས་འདི་ང་ཚོས་ཀྱི་ད་འདི་སྐྱོན་དང་གནད་འགག་ག་རེ་ཡིན་མེད་ཚང་མ་ཁ་ཐུག་ཨང། བཤད་བཞག་དུས་སྐབས་རེ་འགའ་ཤས་ཀྱི་བསམ་པ་ལ། ཨོ་ད་དབང་རྒྱལ་ལགས་ཀྱི་འགྲེལ་བཤད་བརྒྱབ་དུས་དཀའ་ལས་ཁག་པོ་ཞེ་བོ་འགྲེལ་བཤད་རྒྱག་གི་འདུག་འདི་འགྲེལ་བཤད་འདི་དཀའ་ལས་ཁག་པོ་གི་འགྲེལ་བཤད་ད་མ་རེད་ད་ཡིན་ནའི་ང་ཚོས་ཀྱི་ང་ཚོས་པད་ཁོ་ར་སྦྱོང་བརྡར་ཁོ་ར་ཁ།

འོ་ལགས་སི་ཡིན་དུས་ད་ད་གིན་ཨེ་གསུངས་གསུངས་རང་རེད་ཅིག་སྤྱི་ཚོགས་ནང་ལ་ཡ་གཅིག་བྱེད་དུས་བོད་མི་རེད་ཟེར་ནས་བོད་མི་ཁྲིམས་རྩོད་པ་ཞིག་འདུག་ཟེར་བྱས་ན་ཡ་དགའ་བོ་བྱེད་ཅིང་བྱེད་མཁན་དང་ཡང་འགའ་ཤས་བོད་མི་ཁྲིམས་རྩོད་པ་རེད་ཡང་བོད་པའི་སྤྱི་ཚོགས་ནང་ཁུལ་ལ་ཡ་གཅིག་སྐད་ཆ་འདྲ་བོ་སོ་སོའི་གནས་ཚུལ་འདྲ་བོ་ཕར་ཁྱབ་གདལ་ཕྱིན་ཡོང་བསམ་བྱས་ཡང་འཛེམ་ཟོན་བྱེད་མཁན་དེ་འདྲའི་ཡོང་གི་ཡོད་ཟེར་བ་ཡིན་ནའི་ད་གིན་གསུང་ཡ་དེ་ག་ཏན་ཏན་རེད་ད་མི་ཁྲིམས་རྩོད་པ་ཅིག་གི་ཆ་ནས་ནི་གས་གས་སོ་སོའི་གི་གནས་ཚུལ་དེ་གསང་བ་བྱས་ཉ་ཡ་དེ་རྩ་འཛིན་དམ་བཅའ་ཅིག་བྱེད་གི་ཡོད་རེད། ཡིན་དུས་ད་སྐྱབས་བཅོལ་ཞུ་མཁན་མང་པོ་ཅིག་ཡོང་གི་ཡོད་རེད། སྐྱབས་བཅོལ་རག་ན་བསམ་པའི་གི་ད་ཅིག་རེ་བ་ཞེ་པོ་ཅིག་རྒྱག་གི་ཡོད་རེད། སྐྱབས་བཅོལ་ཞུ་སྟངས་གི་ཆ་ནས་ག་རེ་འདྲ་པོ་ཞུས་ན་རག་བདེ་བ་ཡོད་རེད། ཨ་ལས་ལགས། སོ་སྐྱབས་བཅོལ་དེ་ཡི་ཁྲིམས་དེ་ཨ་ནི་ཁ་ཐུག་རོགས་ཅིག་ཞུས་བ་ཡིན་ན། ཚིག་འབྲུ་འདྲ་བོ་ཅིག་ཞུས་བ་ཡིན་ན་སྐྱབས་བཅོལ་རག་མ་རག་དེ། འདི་སྟོན་དགོས་གི་འདུག་ཨ། རྒྱུ་མཚན།

བོད་པ་ཡིན་དེ་ཡིན་པ་ཡིན་ན་ནི་འབྱུང་ཁུངས་ལུང་པ་དེ་བོད་ཆགས་བསྡད་ཡོད་རེད་ད་སྐབས་རེ་བཙན་བྱོལ་ལ་སྐྱེ་བ་ལ་སོགས་པ་ཡིན་པ་ཡིན་ན་འབྱུང་ཁུངས་ལུང་པ་དེ་བོད་ཆགས་ཀྱི་ཡོད་འགྲོ་ཡང་ན་ལུང་པ་མེད་བའི་ཁོངས་ནས་ད་དེ་འདྲས་ཀྱི་ཐོག་ནས་ཨ་ནི་ཡང་འབྱུང་ཁུངས་ལུང་པ་ཨ་ནི་རྒྱ་གར་བལ་ཡུལ་ལ་སོགས་བརྩི་གི་ཡོད་མེད་ད་དེ་འདྲས་ཀྱི་ཡང་ཅིག་གྲོས་བསྡུར་གྱི་ཅིག་གྲོས་བསྡུར་གནང་དགོས་པ་གལ་ཆེ་ཆགས་ཀྱི་འདུག་ཡིན་ནའི་གལ་ཆེ་བ་འདི་ག་རེ་ཆགས་ཀྱི་འདུག་ཞུས་པ་ཡིན་ན། སྐྱབས་བཅོལ་གྱི་ཁྲིམས་དེབ་ལ་ག་རེ་བྲིས་ཡོད་རེད་ཞུ་བ་ཡིན་ན། སོ་སོའི་གྱི་འབྱུང་ཁུངས་ལུང་པ་འམ་ཨ་ནི་དེས་པའི་མིག་གི་ལུང་པ་དེ་ལ་ཕར་ལོག་རྒྱུ་གི་རྒྱུ་མཚན་ལྡན་པའི་ཞེད་སྣང་ཞིག་དགོས་འདུག་ཟེར་དུས་དུས་མ་འོངས་པའི་གི་སྐད་ཆ་ཞིག་ཡིན་པ་ཡིན་ནའི། ཁྲིམས་འདི་བ་ག་རེ་ཡོད་རེད་ཞུ་བ་ཡིན་ན། དུས་འདས་པ་ལ་དཀའ་ངལ་འཕྲད་བ་ཅིག་གསལ་པོ་སྟོན་ཐུབ་གི་ཡོད་ན་དུས་མ་འོངས་པ་ལ་དཀའ་ངལ་འཕྲད་རྒྱུ་གྱི་རྒྱུ་མཚན་མ་ནས་འདོད་པ་གང་འགྲོ་ཡ་ཅིག་ལ་ཁོང་ཚོ་གིས་རྩིས་འགྲོ་གི་རེད་དེའི་ཕྱིར་ནས་སྐྱབས་བཅོལ་ཞུ་དུས་གལ་ཆེ།

དེ་ནི་མ་ཅི་མིན་འབྱུང་ཁུངས་དང། ཅིག་སྐྱེས་ཡུལ་དེ་བོད་ཡིན་དགོས་བ་འདི་དངོས་ཡོད་གནས་ཚུལ་ཁྱོན་ནས་མ་རེད་འབྱུང་ཁུངས་དང་སྐྱེས་ཡུལ་ལུང་པ་དེ་འབྱུང་ཁུངས་ལུང་པ་མིན་པ་ཞིག་དང་སྐྱེས་ཡུལ་ལུང་པ་དེ་རྒྱ་གར་བལ་ཡུལ་བཙན་བྱོལ་ལ་ཡིན་པ་ཡིན་ནའི་ད་ག་རང་གཞི་ལ་བཞག་བའི་གི་ཐོག་ནས་སྐྱབས་བཅོལ་ཞུ་ཐུབ་གི་ཡོད་བ་དང་མང་པོ་ཅིག་ལ་རག་ཡོད་བ་དང་དེ་འདྲའི་དངོས་ཡོད་གནས་ཚུལ་རེད། སྐྱབས་བཅོལ་རག་དང་མ་རག་མཐའ་མ་དེ་ཐུག་ཡ་དེ། ལོ་རྒྱུས་ཉན་མཁན་གྱི་གཞུང་གི་དཔེར་ན། གཞུང་གི་ལས་བྱེད་པ་དེ་ཡིན་པ་ཡིན་ནའི་རེད། བཅར་འདྲི་གནང་མཁན་གྱི་ལས་བྱེད་པ་དེ་ཡིན་པ་ཡིན་ནའི་རེད་ཡང་ན། བང་རིམ་མཇུག་མ་དེ་ལ་ཁྲིམས་ཞིབ་ཁྲིམས་དཔོན་ཞིག་ཡིན་པ་ཡིན་ནའི་རེད་མཐའ་མ་ཐུག་ས་དེ་མི་དེ་གི་ལོ་རྒྱུས་དེ་ཡིག་ཐོག་ལ་བཀོད་པ་ནང་བཞིན་གསུང་དུས་ཡིད་ཆེས་སླེབས་དང་མ་སླེབས་ཀྱི་སྒང་ལ་ཐུག་གི་ཡོད་དུས་ཨ་ནི། ཅིག་སྒྲུང་རྫིག་པོ་ལས་གལ་ཆེ་བ་དེ་ག་རེ་རེད་ཞུ་བ་ཡིན་ན།

དཀའ་ངལ་འཕྲད་པའི་གི་ཁུངས་སྐྱེལ་ཡིག་ཆ་སྟོན་ཐུབ་ཡ་དཔེ་མ་སྲིད་ཁག་པོ་རེད་ག་རེ་ཡིན་ཟེར་ན་དཀའ་ངལ་སྤྲད་མཁན་གྱི་གཞུང་ཡིན་ནའི་རེད་གང་ཟག་ཡིན་ནའི་རེད་ཚོགས་པ་ཡིན་ནའི་རེད་གཅིག་གི་ཐོག་ནས་ངེད་ཀྱིས་དཀའ་ངལ་བཏང་སྤྲད་ཡིན་ད་ལབ་ནས་ཡི་གེ་རག་ཡ་ནི་ཞེ་དྲག་གི་ཁག་པོ་ཡིན་དུས་ཐུག་ས་དེ་ཨ་ནི་ལོ་རྒྱུས་སྒང་ལ་ག་རེ་བྲིས་ཡོད་ཀྱང་ཐུག་གི་རེད་ཨ་ནི་བོད་ཀྱི་གསུང་གསུང་བྱེད་ཀྱི་བ་དེ་ཨ་ནི་ཚེས་གྲངས་དང་བཅས་པ་ག་རེ། བྲིས་ཡོད་ནའི་འོང་འདི། གསུང་ཐུབ་ཡ་དཔེ་མ་སྲིད་གལ་ཆེན་པོ་འདི་ཙམ་མ་ཡིན་པ། ལོ་རྒྱུས་ནང་མེད་བ་ཡིན་ནའི། དྲི་བ་བཏང་ཡོད་ན་ལན་སྐྱོན་དགོས་ཀྱི་ཡོད་བ་འདི་ངས་དཔེ་ག་རེ་ཞུས་གི་ཡོད་ཤོད་ན། ལོ་རྒྱུས་ནང་ཡོད་བ་འདི་ཧ་ལམ་ཤིང་སྡོང་དང་ཤིང་སྡོང་གི་ཡལ་ག་ཡིན་པ་བྱས་ཨ་ནི་སྐབས་རེ་ཁོ་ཚོ་གིས། ལོ་རྒྱུས་ནང་ཡིག་ཐོག་ལ་ཡོད་བ་ལས་ད་བརྒལ་བའི་སྐད་ཆ་དྲིས་ཡོང་དུས་འདི་ཨ་ཡལ་ག་གི་སྒང་ལ་ཨ་ནི་ལོ་མ་ལབ་ཏིག་བྱས་པ་ནང་བཞིན་ཨ་ནི་ག་འདྲ་ལབ་ཏིག་དང་ལོ་མ་དེ་ཡལ་ག་སྒང་ལ་གནས་དགོས་ཀྱི་ཡོད་རེད་མ་གཏོགས

ཁྲིམས་ཀྱི་ལུང་པ་རེད། ངས་ཞུས་པ་ནང་བཞིན་ཁྲིམས་ཀྱི་ལུང་པ་ཡིན་ན་ཡིག་ཆའི་གི་ལུང་པ་རེད། ཡིག་ཆའི་ལུང་པ་ཡིན་ན་ཨ་ནི་གནས་སྟངས་གནས་ཚུལ་ཁ་གསལ་པོ་གསུང་ཐུབ་ཡ་གི་གནས་སྟངས་འདྲ་བོ་ཞིག་ཡིན་དགོས་ཀྱི་ཡོད་དུས་ང་ཚོ་བོད་པ་མང་པོ་ཞིག་དེ་འདྲས་ཀྱི་བཅར་འདྲི་ཐད་གཅིག་ནི་འཚབ་སྣང་བྱུང། གཉིས་ནི་གཉིས་ནི་དྲན་པ་མེད་པ་བྱས། གསུམ་ནི་སྔོན་མ་ནས་འདི་འདྲའི་ཚེས་གྲངས། ཐུགས་ལ་ངེས་ཡ་དང་སྲུང་བརྩི་བྱེད་ཡ་དེ་འདྲས་ཀྱི་ལུགས་སྲོལ་གའི་མེད་དུས་དེ་འདྲས་ཁག་པོ་ཡོང་གི་ཡོད་པ་བྱས་ཨ་ནི་ངས་གོ་ཡ་ལ་དེ་འདྲས་ཀྱི་དེ་འདྲས་ཀྱི་ཁྲིམས་ཁང་གི་གནས་སྟངས་གཅིག་ལ་དེ་འདྲས་ཀྱི་གནས་ཚུལ་བྱུང་བ་གཅིག་ལ་མཁས་དབང་གཅིག་གིས་རྒྱབ་གཉེར་གྱི་ཡི་གེ་ཞིག་སྤྲད་ཡོད་ས་རེད་དེ་འདྲས་ཀྱི་ད་དེ་ང་རང་གི་གྲུང་ཆོག་འདི་ད་མ་རེད་དེ་གོ་ཡ་ལ་བོད་པ་སྤྱིར་བཏང་ནས་ཨ་ནི་མི་རིགས་ཁོ་རང་སྤྱིར་བཏང་ནས་ཚེས་གྲངས་དང་དེ་འདྲས་ཀྱི་ངེས་ཡ་བྱེ་བྲག་གི་ཁག་པོ་ཡོད་དེ་བས་ཅིག། དཀའ་ངལ་ཡོད་དེ་བས་ཅིག་ག་འདྲ་མཁས་དབང་གི་དྲི་བའི་གི་ཐོག་ནས་ནི་ཁོང་ཚོ་གི་ཨ་ཁ་ཁ་མི་འདུག་སོ་སི་དཔེར་ན་ཆ་བཞག་ན། དགུང་ལོ་བགྲེས་པ་ཚོ་མང་པོ་ཅིག་ལ་ང་ག་དུས་སྐྱེས་རེད་ཟེར་ལབ་ནི་སྐད་ཆ་ཁོང་ཚོ་བཀའ་འདྲི་གནང་བ་ཡིན་ན་ཨོ་ཁྱེད་རང་ཆར་པ་གངས་མང་པོ་བཏང་དེ་བས་གི་ཉི་མ་ཅིག་ལ་སྐྱེས་རེད་ལབ་ཡ་ལ་སོགས་པ་ཁྱེད་རང་དབྱར་ཀ་ཅིག་ལ་སྐྱེས་རེད་ཟེར་ཡ་དྲོ་ནི་འགུར་བ། ལ་རེ་ལ་རེ་ལ་རེ། དེ་འདྲ་ཤི་དེ་འདྲ་སོང་ཙང་དེ་འདྲའི་གི་གནས་སྟངས་དེ་འདྲའི་ཆགས་ཡོད་འདུག་ལ། ལའང་ད་དེ་གོམས་གཤིས་རེ་ཅིག་ཡིན་ན་དེ་ཚོའི་གྲངས་ད་ཡར་རྒྱས་དྲུག་གི་ཡི་གི་རེད་ཁྲིམས་རྩོད་པ་དབང་རྒྱལ་ལགས་དང་ཁྲིམས་ཀྱི་སློབ་སྦྱོང་བྱེད་འདོད་ཡོད་མཁན་དང། ད་ག་ནང་བཞིན་ཅིག་གིས་ཁྲིམས་རྩོད་པའི་ལས་ཀ་གཞི་ནས་འགོ་བཙུགས་མཁན་ཨ་ནི་བོད་པའི་གཞོན་སྐྱེས་དེ་ཚོ་ལ་ཡང་ང་རང་ཚོས་ལམ་སྟོན་ཅིག་གནང་རོགས་གནང་ཞུ་གི་ཡིན། ལགས་ལགས། འདི་གཞོན་ཡིན་ད་ལྟ་དེ་ཨམ་ཨ་རི་ལ་ཡིན་པ་ཡིན་ན་ཅིག་ཁྲིམས་རྩོད་པ་མང་པོ་ཞེ་པོ་ཅིག་ཡོད་པའི་ཀྱི་གནས་ཚུལ་གསར་ཤོག་དེ་འདྲའི་མང་པོ་ཞིག་ལ་བཀོད་ཀྱི་ཡོད་དེ་ད་ལྟའི་དུས་ཚོད་ལ་འདི་འདྲ་ཞིག་བཀོད་བསྡད་ཀྱི་ཡོད་རེད་ཨ་ནི་ཨ་ཁྲིམས་ཀྱི་བསླབ